དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་ཀྱི་ལོ་གི་བོད་ཟླ་བཅུ་གཅིག་གི་ཚེས་པ་སུམ་ཅུ་ཐམ་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོའི་ཚེས་བཅུ་གཅིག་གཟའ་ཕུར་བུ་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་བོད་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་རྒྱ་ནག་གཞུང་གིས་འདི་ལོ་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ནང་ཨ་སྒོར་ཐེར་འབུམ་བཅུ་གཅིག་དང་གྲངས་ཆུང་གསུམ་བཏང་ནས

སློབ་སྦྱོང་རྣམ་གྲངས་འཛོམས་པ་ཟིག་ཡོང་བར་དམིགས་ཏེ། སྔོན་འགྲོ་ནས་འཛིན་རིམ་དགུ་བ་གི་བར་ར་སློབ་དེབ་བློ་གསར་མགུལ་རྒྱན་གི་དཔེ་ཚོགས་སྤྱི་ལོ་ཉིས་སྟོང་བཅུ་གཉིས་ཀྱི་ལོ་ནས་རྩོམ་སྒྲིག་གནང་བ།
མཇུག་ཏུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོར་རྒྱ་ནག་དེ་བཞིན་གསར་འགོད་པ་བཙོན་དུ་འཇུག་མཁན་ཡུལ་གྲུ་སྡུག་ཤོས་དེ་ཆགས་ཡོད་པའི་སྐོར་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། རྒྱ་ནག་གཞུང་གིས་འདི་ལོ་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ནང་ཨ་སྒོར་ཐེར་འབུམ་བཅུ་གཅིག་དང་གྲངས་ཆུང་གསུམ་བཏང་ནས་རྨང་གཞི་གི་འཛུགས་སྐྲུན་ཡར་རྒྱས་གཏོང་རྒྱུ་ཡིན་ལུགས་གསལ་བསྒྲགས་སྤེལ་བ་དེར་བློ་འཚབ་སྐྱེ་ཡུལ་ཞིག་ཏུ་གྱུར་ཡོད་འདུག་རྒྱ་གར་གྱི་རྒྱལ་ས་ལྡི་ལི་གི་ནང་རྟེན་གཞི་བྱས་པའི Tibet Rights Collective ཞེས་པའི་ཕྱི་ཚེས་དགུ་གི་ཉིན་གནས་ཚུལ་སྤེལ་དོན་ལྟར་ན། བོད་རང་སྐྱོང་ལྗོངས་ཀྱི་ནང་མ་རྩ་འཛུགས་འཇོག་བྱས་པ་དེ་ནི་ན་ནིང་གི་ལོ་དང་བསྡུར་ན་བོད་རང་སྐྱོང་ལྗོངས་ཀྱི་རྒྱལ་འབངས་ཐོན་སྐྱེད་འབོར་ཚད་ཀྱི་སུམ་ཆའི་གཅིག་ལས་མང་བ་ཡིན་ཚུལ་དང། དེ་ནི་མངའ་ཁུལ་དེའི་རྨང་གཞི་གི་འཛུགས་སྐྲུན་ཡར་རྒྱས་གོང་འཕེལ་གཏོང་རྒྱུ་སྤྱི་དང་ལྷག་པར་དུ། འགྲུལ་བཞུད་ཀྱི་ལས་གཞི་མེ་འཁོར་ལྕགས་ལམ་དང་གཞུང་ལམ། དེ་བཞིན་གནམ་ཐང་བཅུ་ལྷག་གསར་བཟོ་གི་ཆེད་དུ་དམིགས་ཡུལ་བཟུང་ཡོད་ཚུལ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་ཧྲེ་ལས་ཁང་གིས་གནས་ཚུལ་སྤེལ་བ་དེ་ལུང་འདྲེན་བྱས་འདུག། རྩ་བའི། རྒྱ་ནག་དམར་ཤོག་ཚོགས་པ་གི། བོད་ནང་གི་དངོས་ཡོད་སྤྱི་ཚོགས་དང། དཔལ་འབྱོར་གནས་སྟངས་ཁག་མི་མངོན་པ་བཟོས་ནས། དཔལ་འབྱོར་ཡར་རྒྱས་ཕུན་སུམ་ཚོགས་པ་ཕྱིན་ཚུལ་གྱི་གྲངས་ཐོ་འདོན་གྱི་ཡོད་པ། བོད་རང་སྐྱོང་ལྗོངས་ཟེར་བའི། མི་དམངས་སྲིད་གཞུང་གི་གཙོ་འཛིན་ཡན་ཅིན་ཧའེ་ཡིས། ཟླ་འདིའི་ཚེས་བདུན་གྱི་ཉིན། བོད་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན། ཐེངས་བཅུ་གཉིས་པ་གི་ཚོགས་འདུའི་ལས་རིམ་གཉིས་པ་གི། ལས་དོན་སྙན་སེང་བྱེད་སྐབས་གོང་གི་གསལ་བསྒྲགས་དེ་སྤེལ་བ་དང། མ་དངུལ་དེ། ད་དུང་མངའ་ཁུལ་དེ། ནུས་ཤུགས་གཙང་བཟོ་གི་ལས་གཞི་ཁག་ཡར་རྒྱས་གོང་འཕེལ་གཏོང་རྒྱུར་རྒྱབ་སྐྱོར་བྱ་རྒྱུ་ཡིན་ལུགས་ཀྱང་བཤད་འདུག་བོད་གནས་བསྐྱར་ཞིབ་ཀྱིས་དེ་ནི་གཙོ་བོ་དེང་སྐབས་རྒྱ་དཀར་ནག་གཉིས་ཀྱི་བར་མཐའ་མཚམས་ཀྱི་ཐད་ལ་རྩོད་རྙོག་ཇེ་ཆེར་འགྲོ་བཞིན་པའི་སྐབས་འདི་ལ་གོང་དུ་བརྗོད་པའི་མ་རྩ་དེ་དག་གིས་མངའ་ཁུལ་དེའི་འཛུགས་སྐྲུན་ཡར་རྒྱས་དང་མཐའ་མཚམས་ས་ཁུལ་ཁག་སྲུང་སྐྱོབ་བྱ་རྒྱུ་རྒྱ་ནག་གི་བདེ་སྲུང་འཐབ་ཇུས་ལ་ཤུགས་སྣོན་ཐེབས་རྒྱུ་ཡིན་པ་མ་ཟད་རྒྱ་ནག་གཞུང་གིས་བོད་ནང་རྨང་གཞི་གི་འཛུགས་སྐྲུན་ཡར་རྒྱས་ཀྱི་ལས་གཞི་སྐུལ་འདེད་གཏོང་བཞིན་པ་དེ་ནི་བེད་སྤྱོད་གཉིས་ལྡན་བཟོ་རྒྱུ་གི་ཆེད་དུ་ཡིན་ཞིང། བདེ་སྲུང་གི་ཐབས་ཇུས་དང་ས་གནས་མི་མང་གི་རྒྱབ་སྐྱོར་ཐོབ་ཕྱིར་ཡིན་པའི་སྐོར་བོད་གནས་བསྐྱར་ཞིབ་ཀྱིས་འགྲེལ་བརྗོད་གནང་འདུག་ཐའེ་ཝན་དུ་ཟླ་བ་འདིའི་ཚེས་བཅུ་གསུམ་སྟེ་གཟའ་སྤེན་པ་གི་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མི་རྣམས་འོས་བསྡུ་གནང་གཏན་འཁེལ་ཡོད་པ་དང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་དེ་ནི་དམག་དང་ཞི་བདེ་གཉིས་ཀྱི་བར་གྱི་འདེམས་ཀ་ཡིན་ཚུལ་འགྲེལ་བརྗོད་བྱས་ནས་ཡུལ་དེའི་ཐོག་གནོན་ཤུགས་སྤྲོད་ཐབས་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་ཡོད་སྐད། ཐའེ་ཝན་གྱི་བདེ་སྲུང་དཔོན་རིགས་ཤིག་གིས་ཐའེ་ཝན་གྱི་གཞུང་འཛིན་དམངས་གཙོའི་ཡར་ཐོན་ཚོགས་པ་གི་ལས་ཐོག་སྲིད་འཛིན་གཞོན་པ་ལེ་ཁྲིན་ཏུ་ཐེ་བའི་སྲིད་འཛིན་འོས་མི་གསུམ་ཡོད་པའི་ཁོངས་ནས་ཐའེ་ཝན་གྱི་སྲིད་འཛིན་འོས་མི་གི་ནང་རྒྱལ་ཁ་སུ་ལ་ཐོབ་ན་ཡང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཐོག་ལ་དམག་དོན་དང་དཔལ་འབྱོར་གྱི་ཐོག་ནས་གནོན་ཤུགས་མུ་མཐུད་སྤྲོད་རྒྱུ་མ་ཟད

སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་མཇུག་གྲུབ་ནས་གོང་ས་མཆོག་གིས་དབུ་འབྱེད་གནང་བ་དང་འབྲེལ། ཐོག་མར་ཀིར་ཏི་བྱེས་པ་གྲྭ་ཚང་གིས་འགྲེམས་སྤེལ་དང་བཀའ་ཤག་སྐབས་བཅོ་ལྔ་བས་ཀྱང་དཔར་འགྲེམས་གནང་ཡོད་པ་མ་ཟད། སྐྱབས་རྗེ་ཀིར་ཏི་རིན་པོ་ཆེའི་གསུང་རྩོམ་ཕྱོགས་སྒྲིག་པ་རེ་མདོ་སེང་གེ་ལགས་ཉེ་ལམ་རྒྱ་གར་དང་བལ་བོ་གི་ནང་གི་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་བརྒྱ་ལྷག་ལ་ཆེད་བསྐྱོད་འགྲེལ་བཤད་གནང་ཡོད་པར་བརྟེན། ཆོས་བརྒྱུད་ཀྱི་དབྱེ་བ་མེད་པར་ངོ་འཕྲོད་པ་དང་ཕན་ཡོན་མཐོང་སྟེ་དངོས་སུ་ལག་བསྟར་བྱེད་ངེས་ཡིན་ཞེས་གསུང་མཁན་གྱི་དགོན་སྡེ་ཁག་དྲུག་ཅུ་ལྷག་ཡོད་ཅེས་རེ་མདོ་སེང་གེ་ལགས་ནས་འགྲེལ་བརྗོད་གནང་གི་འདུག།
ད་རིན་པོ་ཆེའི་དགོངས་པ་ལ་ད་ག་རང་ཡོད་བ་རེད་ལ། ད་ངའི་བའི་ཞལ་ཏ་གནང་བའི་སྐབས་ལ་ད་ག་རང་མཐོང་ཐུབ་པ་ཅིག་ཡོད་བ་རེད། ཅི་བས་དེ་ང་ལ་ར་ག་རེ་འཁྲུགས་སོང་ཟེར་ན། ངས་ག་དུས་ནས་ཞུ་ང་ལ་ར་ག་རེ་འཕྲོད་སོང་ཟེར་ན་དཔེར་ན་འདི་འདྲ་ཆོས་བརྒྱུད་རིས་མེད་དགོན་པ་ཁ་ཤ་དང་སྐོར་ར་རྒྱག་ཡོང་དུས། དེ་དགེ་ལུགས་དང་ས་སྐྱ་དང་བཀའ་བརྒྱུད་དང་ཇོ་ནང་དང་རྙིང་མ་ཟེར་ནས་ཕྱོགས་རིས་མི་འདུག། ངོ་འཕྲོད་ཡོང་དུས་བརྒྱ་ཆ་བརྒྱ་ཐམ་པ་ཆ་ཚང་དཔེ་དགའ་བོ་བྱེད་གི་འདུག་དེ་གཅིག་དེ། ད་ད་ལྟ་ང་ཚོ་སློབ་དེབ་བློ་གསལ་མགུལ་རྒྱན་དེ། ང་ཚོས་ལག་བསྟར་བྱེད་གི་ཡིན་ཟེར་ནས་གསུངས་དེ་ངེད་ཀྱིས་ཕ་ངོ་འཕྲོད་ངོ་འཕྲོད་ཡོད་ཀྱི་ནི་ཁོ་ཚོ་ད་ང་ཚོ་ཡིན་ན་ཕན་ཡོན་འགྲོ་ཧ་གོ་ཧ་གོ་ན་ལག་བསྟར་བྱེད་གི་ཡིན་ཟེར་གི་དགོན་པ་དྲུག་ཅུ་ལྷག་ཅིག་ཡོད་བ་རེད། སློབ་དེབ་བློ་གསལ་མགུལ་རྒྱན་གྱི་དཔེ་ཚོགས་དེར་སྔོན་འགྲོའི་སློབ་དེབ་བཞི་ཡོད་པ་ཁག་ནི་བོད་སྐད་བོད་ཡིག་ཡག་པོ་ཤེས་ཆེད་དུ་སྦྱོར་ཀློག་གི་རིམ་པ་གཙོ་ཆེར་བཞག་ཡོད་པ་དང། འཛིན་རིམ་དང་པོ་ནས་གསུམ་པ་གི་བར་རྩ་བའི་བོད་ཀྱི་ཐུན་མོང་དང་ཐུན་མོང་མ་ཡིན་པ་གི་ཤེས་ཡོན་གྱི་རྨང་གཞི་བརྟན་པོ་ཟིག་འཇོག་ཐབས་སུ། འཛིན་གྲྭའི་རིམ་པ་རེ་ལ་དེབ་ཁག་ལྔ་རེ་བསྒྲིགས་ཡོད་པར། དེང་རབས་ཀྱི་ཚན་རིག་གི་ཤེས་བྱ་དང་སློབ་སྦྱོང་ཀུན་སྤྱོད་ཀྱི་སྐོར་སོགས་ཚུད་ཡོད་པ་མ་ཟད། འཛིན་རིམ་བཞི་བ་ནས་དགུ་བ་གི་བར་འཛིན་གྲྭ་རེ་ལ་དེབ་བདུན་ཡོད་པ་གི་ཁོངས་སུ། བརྡ་སྤྲོད་དང་སྙན་ངག་རྒྱལ་རབས་ཆོས་འབྱུང་དང་ནང་པའི་ལྟ་གྲུབ། ཟུར་བཀོལ་སློབ་དེབ་དང་བློ་འཛིན་གྱི་རིགས་ཀྱི་གནས་ཚད་ཇེ་མཐོ་ལ་བཏང་ནས་འགྲོ་རྒྱུ་བསྒྲིགས་ཡོད་པའི་སྐོར་ཀྱང་རེ་མདོ་སེང་གེ་ལགས་ནས་འགྲེལ་བརྗོད་ངོ་སྤྲོད་གནང་གི་འདུག།
རྩ་བའི་ང་ཚོ་བོད་ཀྱི་ཐུན་མོང་དང་ཐུན་མོང་མ་ཡིན་པའི་ཤེས་ཡོན་གྱི་རྨང་གཞི་བརྟན་པོ་འཇོག་ཐབས་ཅིག།
ཡང་ཁོང་གིས་ད་ལྟའི་གནས་སྟངས་ཀྱི་ཚད་གཞི་འདིའི་སྟེང་ནས་མུ་མཐུད་དུ་འགྲོ་ཐུབ་ན། ཀིར་ཏི་རིན་པོ་ཆེ་གི་དགོངས་པ་ལ་ཡོད་པ་བཞིན་མ་འོངས་པར་རིས་སུ་མ་ཆད་པ་གི་དགོན་སྡེ་ཁག་གི་སློབ་སྦྱོང་གི་གནས་ཚད་དེ་ཤེས་ཡོན་རྣམ་གྲངས་འཛོམས་པ་ཟིག་ཡོང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག།
ང་ཚོ་ད་ལྟ་གི་ད་བར་ཆད་རང་མ་བྱུང་ཚད་གཞི་འདི་སྟེང་ནས་ལག་བསྟར་ནང་མར་འགྲོ་ཐུབ་པ་ཡིན་ན་དངོས་གནས་དྲང་གནས་དགོན་པ་ཁག་གི་སློབ་སྦྱོང་གི་གནས་སྟངས་དེ་མ་འོངས་པ་ན་ཅིག་ཤེས་ཡོན་རྣམ་གྲངས་འཛོམས་པ་ཅིག། སྐྱབས་རྗེ་ཀིར་ཏི་རིན་པོ་ཆེས་རྩོམ་སྒྲིག་གནང་བའི་སློབ་དེབ་བློ་གསལ་མགུལ་རྒྱན་གྱི་སྐོར་ངོ་སྤྲོད་གནང་བའི་ཕྱིར། འབྱུང་འགྱུར་རེ་མདོ་སེང་གེ་ལགས་བལ་བོ་རྒྱལ་ཁབ་ཀྱི་དགོན་སྡེའི་གཙོ་གནད་ཁག་ཏུ་ཕྱིར་བསྐྱོད་གནང་འཆར་ཡོད་པ་མ་ཟད། རྒྱ་གར་ནང་དང་འབྲས་ལྗོངས་དང་ཀལེམ་པོང་རྡོ་རྗེ་གླིང། ལ་དྭགས་དང་ཁུ་ནུ་གར་ཞྭ་སོགས་སུ་འགྲོ་རྩིས་ཡོད་པ་གི་ཕྱིར། བོད་མིའི་སྒྲིག་འཛུགས་ནས་ཀྱང་པར་སྐྲུན་འགྲེམས་སྤེལ་ཡང་བསྐྱར་གནང་རྩིས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཀྱི་རྐྱེན་གྱིས་བོད་ཀྱི་རྒྱལ་ས་ལྷ་ས་གི་ཁུལ་དུ་མི་མང་གི་འཚོ་བ་དང་ཚོང་ལས་སོགས་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་འདུག་ད་ལྟའི་ཆར་རྒྱ་ནག་ནང་དུ་དཔལ་འབྱོར་ཉམས་རྒུད་དང་འབྲེལ་བཟོ་ཚོང་ཁང་མང་པོ་སྒོ་རྒྱག་དགོས་བྱུང་ནས་མི་མང་སྤྱི་གི་འཚོ་བ་དང་ལས་ཀ་ཤོར་བ། ལས་གཉེར་བྱེད་ས་མ་རག་པ་སོགས་ཀྱི་ཤུགས་རྐྱེན་ཡོང་བཞིན་པ་ལྟར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ལོ་མཇུག་ནས་བཟུང་བའི་དཔལ་འབྱོར་ཉམས་རྒུད་ཀྱི་ཤུགས་རྐྱེན་དེ་བོད་ནང་ལ་ཡང་ཐེབས་བཞིན་ཡོད་པ་དང་ལྷ་ས་གྲོང་ཁྱེར་དུ་མི་མང་མང་ཆེ་བའི་འཚོ་བ་ཚོང་ལས་དང་ལས་གཉེར་ལ་བརྟེན་ནས་ཡོད་པས་ད་ལྟ་བཟོ་ཚོང་ཁང་དང་ཁེ་གཉེར་ཚོང་ལས་ཁང་ཁག་ཏུ་ལས་ཀ་མི་རྙེད་པ་དང་ལྷག་པར་དུ་ཚོང་ལས་རྩག་རྩིག་གཉེར་མཁན་དང་ཟ་ཁང་ཇ་ཁང་སོགས་ཡོང་སྒོ་མེད་པའི་གནས་སྟངས་ཀྱི་འོག་ཏུ་སྒོ་རྒྱག་དགོས་པའི་གནས་སྟངས་འབྱུང་གི་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། འབྲེལ་ཡོད་བོད་མི་ཟིག་གིས་མུ་མཐུད་བརྗོད་དོན་ལ་སྤྱིར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་ནས་བཟུང་ལྷ་ས་ཁུལ་དུ་དཔལ་འབྱོར་ཉམས་རྒུད་ཀྱི་ཤུགས་རྐྱེན་ཡོང་འགོ་ཚུགས་པ་དང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ལོ་མགོ་ལྟ་བུར་མཚོན་ན་རིམས་ནད་ཀྱི་དཀའ་ངལ་ལ་མ་ལྟོས་པར་ང་རང་སྒེར་གྱི་ཇ་ཁང་ལ་ཚོང་ལས་འགྲིག་ཙམ་བྱུང་ན་ཡང་དེང་སྐབས་ཇ་ཁང་དང་ཚིག་ཇ་ཁང་གཉིས་ནས་ཁང་གླ་སྤྲོད་ཐུབ་མིན་གྱི་གནས་སྟངས་ལྟ་བུ་འབྱུང་གི་འདུག་ལ་སྤྱིར་ལྷ་ས་ཁུལ་ཡོངས་ནས་ཚོད་རྩིས་བྱས་ན་ཚིག་ཇ་ཁང་དྲུག་བརྒྱ་ལྷག་ཡོད་པའི་བཤད་སྲོལ་ཡོད་ཀྱང་དེང་སྐབས་མི་མང་སྤྱི་གི་དཔལ་འབྱོར་ཉམས་རྒུད་ཀྱི་རྐྱེན་གྱིས་མགྲོན་པོ་ཡོང་མཁན་མེད་པར་ཟླ་བ་རེ་གི་ནང་ཚིག་ཇ་ཁང་དང་ཇ་ཁང་གསུམ་ནས་བཞི་གི་བར་སྒོ་རྒྱག་གི་ཡོད་པ་མ་ཟད་མུ་མཐུད་ཚོང་ལས་གཉེར་མཁན་ཚོས་ཁང་གླ་ཡོང་བའི་རེ་བ་ཙམ་ལས་ཁེ་ཕན་ལ་རེ་བ་བྱེད་ཀྱི་མེད་པ་འགྲེལ་བརྗོད་གནང་འདུག།

རྒྱ་ཡིག་དགེ་རྒན་མངགས་གཏོང་བྱེད་ཀྱི་ཡོད་པ་ཧ་ཅང་གི་བློ་འཚབ་ཀྱི་ངང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། གོང་ཞུས་བོད་མི་དེས་སེམས་འཚབ་ཀྱི་ངང་འགྲེལ་བརྗོད་གནང་བ་ཙམ་མ་ཡིན་པར་ཉེ་ལམ་ལྷ་ས་ལ་སྐོང་འཚོགས་གནང་བའི་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་བཅུ་གཉིས་པ་གི་ཚོགས་འདུ་གཉིས་པ་དང་རང་སྐྱོང་ལྗོངས་སྲིད་གྲོས་ཀྱི་སྐབས་བཅུ་གཉིས་པ་གི་ཚོགས་འདུ་གཉིས་པ་ཟེར་བའི་ཚོགས་འདུ་དེ་གཉིས་བརྒྱུད་དེ་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོར་རང་སྐྱོང་ལྗོངས་སྲིད་གཞུང་གིས་ལག་བསྟར་དགོས་པའི་ལས་དོན་སྙན་སྒྲོན་གནང་བའི་དོན་ཚན་དང་པོ་གི་ནང་བོད་རིགས་མང་ཚོགས་ཀྱིས་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་རྒྱ་ཡིག་བེད་སྤྱོད་བྱེད་པའི་འདུ་ཤེས་ཟབ་ཏུ་བཏང་སྟེ་ནུས་པ་ཟམ་མི་ཆད་པར་ཆེ་རུ་གཏོང་རྒྱུ་ཡིན་ཞེས་མངོན་གསལ་དོད་པོ་གི་སྒོ་ནས་ཟླ་བ་འདིའི་ཚེས་དགུ་གི་ཉིན་ཡོངས་ཁྱབ་གསལ་བསྒྲགས་སྤེལ་ཡོད། དེ་སྔོན་རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་གཉིས་ཀྱིས་སྐབས་སོ་སོ་གི་སྲིད་དབང་བཟུང་བའི་དུས་ཡུན་གྱི་རིང་ང་སྲིད་ཇུས་སྣ་ཚོགས་བརྒྱུད་དེ་མངོན་གསལ་དོད་པོ་མེད་པའི་སྒོ་ནས་བོད་ཀྱི་སྐད་ཡིག་ཉམས་ཉེས་གཏོང་ཐབས་བྱས་ཡོད་མོད། འོན་ཀྱང་ཞི་ཅིན་ཕིང་གིས་ཡོངས་གྲགས་ཀྱི་སྒོ་ནས་བོད་ཀྱི་སྐད་ཡིག་དང་ནང་ཆོས་གཉིས་རྩ་མེད་བཟོ་རྒྱུ་གི་སྲིད་ཇུས་སྣ་ཚོགས་ཤིག་གཏོང་བཞིན་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་རྒྱུར། ཁོ་ཚོ་གི་དམིགས་ཡུལ་དེ་ཕུགས་རྒྱང་རིང་པོ་དང་ལོ་ཉི་ཤུ་སུམ་ཅུ་རྗེས་སུ་བོད་པའི་སྤྱི་ཚོགས་ནང་ལ་རྒྱ་ཡིག་བྱང་གང་འགྲོ་དགོས་ཡ་ཆེ་བ། འོ་ད་དེ་འདྲ་གི་དམིགས་ཡུལ་དེ་ཧ་ཅང་གསལ་བོ་གང་ནས་བཟུང་དེ་ཡོད་རེད། རྒྱ་ནག་གཞུང་གི་དམིགས་ས་གཙོ་བོ་ཞིག་ནི་བོད་མིའི་སྲོག་རྩ་ལྟ་བུ་བོད་ཡིག་དང་བོད་བརྒྱུད་ནང་བསྟན་གཉིས་རྩ་མེད་བཟོ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་འདུག་ལ་དྭགས་ནང་པའི་ཚོགས་འདུ་གི་སྐད་ཡིག་ཚོ་ཆུང་གི་འགན་འཁུར་གྱི་འོག་ལོ་ལྟར་བཞིན་མི་དམངས་ལ་བོད་ཡིག་སློབ་ཁྲིད་གནང་སྲོལ་ཡོད་པ་ལྟར་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་འགོ་ཚུགས་པ་ནས་ཟླ་བ་གཅིག་གི་རིང་ལ་རྒན་གཞོན་དབྱེ་བ་མེད་པར་མི་གྲངས་སུམ་བརྒྱ་ལྷག་ལ་བོད་ཡིག་སློབ་ཁྲིད་གནང་འགོ་ཚུགས་ཡོད་འདུག

རྒྱ་ནག་གི་གནོན་ཤུགས་ཀྱི་འོག་ཏུ་བོད་ཀྱི་མཛངས་མ་བསྟན་འཛིན་དཔལ་འབར་ལགས་ཀྱིས་གོ་ལ་གི་མཛངས་མའི་འགྲན་བསྡུར་གྱི་ནང་ནས་ཕྱིར་འཐེན་གནང་ཡོད་པའི་སྐོར་གསར་འགོད་པ་ཅོ་ལིབ་ཆོས་འཕེལ་གྱིས་བཏང་པའི་གནས་ཚུལ་ཞིག་ལ་གསན་རོགས་ཞུ། རྒྱ་ནག་གི་གནོན་ཤུགས་ཀྱི་འོག་ཏུ། བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་བོད་མིའི་ཚབ་མཚོན་གྱི་ཐོག་ནས་གོ་ལའི་མཛངས་མའི་འགྲན་བསྡུར་ནང་ཞུགས་མ་བཅུག་པར་ཕྱིར་འབུད་བཏང་བར། བོད་མི་ཚོས་བློ་ཕམ་དང་རྒྱ་ནག་གཞུང་གི་བྱེད་ལས་ལ་སྐྱོན་བརྗོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་གཞིགས་པ་དུ། ཨ་རིའི་ནིའུ་ཡོག་ཏུ་གནས་སྡོད་བྱེད་མཁན། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ཀྱི་མཛངས་མའི་རྒྱལ་ཁ་ཐོབ་མྱོང་མཁན། བསྟན་འཛིན་དཔལ་སྒྲོན་ལགས་ཀྱིས་ཁམ་པུ་ཀྲི་ཡ་དང་ཝེ་ཏི་ནམ་རྒྱལ་ཁབ་གཉིས་ཀྱི་ནང་དུ་འཚོགས་བཞིན་པའི Miss Global། ཞེས་པའི་མཛངས་མའི་འགྲན་བསྡུར་ནང་བོད་མིའི་ཚབ་མཚོན་གྱི་ཐོག་ནས་མཉམ་ཞུགས་བྱེད་དུ་ཉེ་ཆར་ཕྱིན་ཡོད་ཀྱང། རྒྱ་ནག་གཞུང་གི་གནོན་ཤུགས་ཀྱིས་རྐྱེན་པས། འགྲན་བསྡུར་དེའི་ཁྲོད་དུ། བོད་མིའི་ཚབ་མཚོན་བྱས་ནས་ཞུགས་མ་བཅུག་པར་ཕྱིར་འཐེན་བྱས་པའི་གནས་ཚུལ་ཐོན་ཡོད་པ་བཞིན། ཕྱི་ཟླ་དང་པོའི་ཚེས་བཅུ་ཉིན་གྱི་སྔ་དྲོར་ནིའུ་ཡོག་དང་ནིའུ་ཇར་སིའི་བོད་ཀྱི་བུད་མེད་ཚོགས་པ་དང། ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་དང་མངའ་རིས་སྤྱི་མཐུན་ཚོགས་པའི་ཚོགས་མི་དང། བསྟན་འཛིན་དཔལ་སྒྲོན་གྱི་ནང་མི། རྨོ་མོ་དགུང་ལོ་བརྒྱད་ཅུ་གྱ་གསུམ་སོན་པ་གཙོས་བྱས་པའི་ནང་མི་རྣམས JFK གནམ་ཐང་ལ། བསྟན་འཛིན་དཔལ་སྒྲོན་ལགས་སྣེ་ལེན་ཞུ་བར་བཅར་ཡོད་པ་དང། བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་མིའི་ཚབ་མཚོན་བྱས་ནས་གོ་ལའི་མཛངས་མའི་འགྲན་བསྡུར་ཁྲོད་མཉམ་ཞུགས་བྱེད་རྒྱུར། རྒྱ་ནག་གཞུང་གིས་གནོན་ཤུགས་བརྒྱུད་ནས་བཀག་འགོག་བྱས་པར་སྐྱོན་བརྗོད་དང། དྲང་བདེན་མ་ཡིན་པའི་བྱེད་ཕྱོགས་ལ་བློ་ཕམ་ཡོད་ཅེས། ཁོང་མོ་སྣེ་ལེན་ཞུ་བར་བཅར་མཁན་བུད་མེད་ཚོགས་པའི་དྲུང་ཆེ། བཀྲ་ཤིས་དཔལ་མོ་ལགས་ཀྱིས་སྤྱི་ཚོགས་དྲ་ལམ་ངོ་དེབ་བརྒྱུད་ནས་འགྲེལ་བརྗོད་བྱས་འདུག། ཕྱི་ཟླ་དང་པོའི་ཚེས་གཉིས་ནས་བཅོ་བརྒྱད་བར། ཁམ་པོ་ཀྲི་ཡའི་རྒྱལ་ཁབ་ནང་དུ་གོ་ལའི་མཛངས་མའི་འགྲན་བསྡུར་ཐེངས་བཅུ་བ་དེ་འཚོག་བཞིན་པ་དང་སྟབས་བསྟུན་ནས། ཨ་རིའི་ནིའུ་ཡོག་ཏུ་བཅའ་སྡོད་བྱེད་མཁན་བསྟན་འཛིན་དཔལ་སྒྲོན་ལགས་མཉམ་ཞུགས་བྱེད་དུ་ཕྱིན་ཡོད་པ་དང། ཁོ་མོས་སྤྱི་ཚོགས་དྲ་ལམ་ནས་བོད་ལྭ་གྱོན་ཞིང་བོད་ཀྱི་རྒྱལ་དར་འཁྱེར་ནས་འགྲན་ཞུགས་དེ་ལ་མཉམ་ཞུགས་བྱེད་དུ་འགྲོ་བཞིན་པའི་གནས་ཚུལ་ཁག་ཅིག་བཀོད་ཡོད་ཀྱང། ཁོང་མོ་ཁམ་པོ་ཀྲི་ཡའི་རྒྱལ་ཁབ་ནང་དུ། འགྲན་བསྡུར་དེའི་ནང་དུ་དངོས་སུ་ཞུགས་རྒྱུ་མ་བྱུང་གོང་ནས། ཁོང་མོ་གོ་ལའི་མཛངས་མའི་འགྲན་བསྡུར་ཁྲོད་ནས་ཕྱིར་འཐེན་བྱེད་དགོས་བྱུང་ཡོད་འདུག་འདིའི་སྐོར་ལ་ཁོང་མོས་འགྲེལ་བརྗོད་འདི་ལྟར་གནང་ཡོད།
ཁོང་མོས་ས་གནས་བུད་མེད་ཚོགས་པའི་སྤྱི་ཚོགས་དྲ་ལམ་ངོ་དེབ་བརྒྱུད་ནས་དབྱིན་སྐད་དུ་འགྲེལ་བརྗོད་གནང་པའི་ནང་དོན་ལྟར་ན། རྒྱ་ནག་གཞུང་གིས་ཁུལ་དེའི་ཧྲི་ལོང་ཙུའུ་འགྲན་བསྡུར་གོ་སྒྲིག་ཚོགས་ཆུང་ལ་གནོན་ཤུགས་སྤྲད་དེ། ཁོ་མོ་འགྲན་བསྡུར་ཁྲོད་བོད་ཀྱི་མིང་བྱང་བཀོལ་མི་ཆོག་པ་དང་བོད་རྒྱལ་ལོ་ཞེས་བརྗོད་མི་ཆོག་ཞེས་བཤད་སྐབས་བློ་ཕམ་བྱུང་ལ། ཁོང་མོས་འགྲན་བསྡུར་འདིའི་ཆེད་དུ་ཟླ་བ་འགའ་ཤས་རིང་གྲ་སྒྲིག་བྱས་ཤིང། རེ་བ་བཅངས་ནས་འགྲན་བསྡུར་དེའི་ཁྲོད་དུ་ཞུགས་ནས་མཐའ་མའི་སྡིངས་ཆའི་སྟེང་གོམ་བགྲོད་བྱེད་སྐབས། བོད་ཀྱི་མིང་བྱང་ཏི་པེ་ཏི་ཞེས་པ་བཀོལ་མི་ཆོག་པ་དང། བོད་རྒྱལ་ལོ་ཞེས་བརྗོད་མི་ཆོག་པ། བོད་ཀྱི་རྒྱལ་དར་མཉམ་ཁྱེར་མི་ཆོག་པ་དང། དེ་བཞིན་བོད་ཆས་བཀོལ་མི་ཆོག་པ་སོགས་བཀའ་བཏང་ཡོད་པ་མ་ཟད། བོད་དང་ཐའེ་ཝན་གཉིས་ནས་རྒྱལ་སྤྱིའི་འགྲན་ཞུགས་སུ། ཞུགས་འདོད་ཡོད་ཚེ་རྒྱ་ནག་མི་སེར་ཐོག་ནས་མཉམ་ཞུགས་བྱེད་དགོས་པ་སོགས་ཀྱི་ཆ་རྐྱེན་བཏོན་ཡོད་པ་དང། ཁོ་མོས་ཆ་རྐྱེན་དེ་དག་ལ་མོས་མཐུན་གནང་མེད་སྟབས་གོ་སྒྲིག་ཚོགས་ཆུང་གིས་འགྲན་བསྡུར་ཁྲོད་ནས་ཁོང་མོ་ཕྱིར་འབུད་བཏང་ཡོད་པ་རེད་འདུག་ཁོང་མོ་རྒྱལ་སྤྱིའི་རང་བཞིན་གྱི་མཛངས་མའི་འགྲན་བསྡུར་ནང་བོད་པའི་ཚབ་མཚོན་ཐོག་ནས་མཉམ་ཞུགས་བྱེད་རྒྱུའི་གོ་སྐབས་བྱུང་བར་ཧ་ཅང་དགའ་ཚོར་ཆེན་པོ་བྱུང་ཡོད་པ་དང། རྒྱལ་སྤྱིའི་ཐོག་བོད་དོན་དྲིལ་བསྒྲགས་བྱེད་རྒྱུའི་ཕན་ནུས་ལྡན་པའི་དགའ་སྤོབས་སྐྱེས་ཡོད་པ་དང། བཙན་བྱོལ་ནང་གི་བོད་མི་རྣམས་ལ་སེམས་ཤུགས་དང་ནུས་སྟོབས་སྐྲུན་པའི་དམིགས་ཡུལ་ཡོད་པ་བཅས་ཁོང་མོས་འགྲེལ་བརྗོད་བྱས་ཡོད་ཀྱང། རྒྱ་ནག་གཞུང་གི་གནོན་ཤུགས་འོག་འགྲན་བསྡུར་དེ་ལ་ཞུགས་ཐུབ་མེད་པར་བློ་ཕམ་བྱུང་ཡོད་པ་དང། གནད་དོན་འདི་དང་འབྲེལ་བའི་ཐོག་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས། རྒྱ་ནག་གཞུང་གི་གནོན་ཤུགས་འོག་མཛངས་མ་འགྲན་བསྡུར་གྱི་གོ་སྒྲིག་པས་ཁོང་མོའི་བོད་ཀྱི་མིང་བྱང་བརྗེ་ཐབས་བྱས་པར་སྐྱོན་བརྗོད་དང་སྦྲགས་ནས། རྒྱ་ནག་གཞུང་གི་རྒྱལ་སྤྱིའི་སྟེང་གནོན་ཤུགས་ཅི་ལྟ་བུ་སླེབས་ཀྱི་ཡོད་མེད་གསལ་བོ་རེད་ཅེས་འགྲེལ་བརྗོད་གནང་ཡོད་པ་དང། དེ་བཞིན་སྤྱི་ཚོགས་དྲ་ལམ་ནས་ཁོང་མོ་ལ་རྒྱབ་སྐྱོར་དང། རྒྱ་ནག་གཞུང་གི་བྱེད་ཐབས་ངན་པ་དང། གོ་སྒྲིག་བྱེད་མཁན་གྱི་རྒྱལ་ཁབ་དེ་དག་དང་གོ་སྒྲིག་ཚོགས་ཆུང་གི་བྱེད་སྟངས་དེ་ལ་སྐྱོན་བརྗོད་དང། བློ་ཕམ་བྱེད་མཁན་མང་བོ་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལི་ཆོས་འཕེལ་ཡིན། རྒྱ་ནག་གཞུང་གིས་ཨ་མི་རི་ཀ་ལ་ཐའེ་ཝན་གྱི་གནད་དོན་གྱི་ཐོག་ལ་དུས་ནམ་ཡིན་ཡང་ནང་འགྲིག་རྩ་བ་ནས་བྱ་རྒྱུ་མིན་ཟེར་ཚིག་ཐག་ཆོད་པོ་གི་ངང་བཤད་འདུག་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་གི་རྗེས་ནས་རྒྱ་ནག་དང་ཨ་མི་རི་ཀའི་དྲག་པོའི་སྒྲིག་འཛུགས་ཀྱི་བར་གྲོས་མོལ་ཐེངས་དང་བོ་དེ་གནང་བའི་སྐབས་ཨ་མི་རི་ཀས་ཐའེ་ཝན་ལ་གོ་མཚོན་བཙོང་རྒྱུ་མཚམས་འཇོག་བྱ་དགོས་པ་རྒྱ་ནག་གིས་ནན་སྐུལ་བྱས་པའི་ཐོག་རྒྱ་ནག་གི་བློ་འཚབ་ལ་ཨ་མི་རི་ཀས་དགོངས་པ་བཞེས་དགོས་པ་བཤད་འདུག། གཤམ་ནས་སྟག་ལྷ་རྒྱལ་གྱིས་རྒྱང་སྲིང་བྱས་པའི་གསར་འགྱུར་དཔྱད་གཏམ་འདི་ག་གསན་རོགས་ཞུ། ཐེ་ཝན་མི་དམངས་ཀྱིས་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་དམངས་གཙོའི་འོས་ཤོག་གི་ལམ་ནས་གཞུང་གསར་བ་འདེམས་བསྐོ་བྱེད་རྒྱུ་ཡིན་པའི་སྔ་ནུབ་ཏུ་ཐེ་ཝན་གླིང་ཕྲན་གྱི་རྣམ་པ་གསར་བའི་ངོ་བོ་དེ་ཡང་ཐེངས་གཅིག་ལ་མི་རྣམས་པའི་དོ་སྣང་བྱེད་ཡུལ་དུ་གྱུར་ཡོད། ཐེ་ཝན་གྱི་འོས་འདེམས་རེ་རེ་སྤེལ་དུས་རྒྱ་ནག་པེ་ཅིན་གཞུང་སྙིང་རླུང་སྟོད་ལ་འཚང་ནས་མི་བདེ་མི་དགའ་བ་ཆགས་ཡོད་ལ། ཐེ་ཝན་གྱི་ངོ་བོ་འཛིན་སྟངས་དེ་རྒྱ་ནག་པེ་ཅིན་གཞུང་གི་ཞི་བདེའི་གཅིག་གྱུར་ཟེར་བའི་འགོག་རྐྱེན་དུ་གྱུར་ཡོད། ཐེ་ཝན་ནི་དམངས་གཙོའི་གླིང་ཕྲན་ཞིག་ཡིན་ལ་དམངས་གཙོའི་ལམ་ལུགས་ཀྱི་མདུན་རི་དེ་ཡང་ཆགས་ཡོད། དེའི་སྟབས་ཀྱིས་ཨ་རི་དང་ཡོ་རོབ་གཙོ་བོ་ཡིན་པའི་དམངས་གཙོའི་རྒྱལ་ཁབ་ཚོས་ཐེ་ཝན་གྱི་དམངས་གཙོའི་ལམ་ལུགས་ལ་མཐའ་གཅིག་ཏུ་རྒྱབ་སྐྱོར་བྱས་ཡོད་ལ་ལྷག་པར་དུ་ཨ་རི་དང་ཐེ་ཝན་བར་ཐེ་ཝན་འབྲེལ་བའི་ཁྲིམས་དང་མཉམ་འབྲེལ་སྤྱི་བསྒྲགས་གསུམ་ཁག་ཐེག་རྣམ་གྲངས་དྲུག་བཅས་གྲོས་མཐུན་ཆིངས་ཡིག་བཞག་ཡོད་པ་ལྟར་གལ་སྲིད་ཐེ་ཝན་གླིང་ཕྲན་དུ་དམག་དོན་གྱི་གནས་ཚུལ་བྱུང་ཚེ་ཨ་མི་རི་ཀ་ལ་ཐེ་ཝན་སྲུང་སྐྱོབ་བྱེད་རྒྱུའི་འོས་འགན་ཡོད། དེ་ལས་ལྡོག་སྟེ་རྒྱ་ནག་པེ་ཅིན་གཞུང་ལ་མཚོན་ན་ཐེ་ཝན་གཅིག་གྱུར་བྱེད་རྒྱུ་ནི་མེས་རྒྱལ་གཅིག་གྱུར་དང་མངའ་ཁོངས་ཆ་ཚང་ལ་ངོས་འཛིན་བྱས་ཏེ་མའོ་ཙེ་ཏུང་ནས་དེ་རིང་གི་ཞི་ཅིན་ཕིན་བར་དམིགས་ཡུལ་དེ་དོར་མྱོང་མེད་ལ་ལྷག་པར་དུ་ཐེ་ཝན་གྱི་དམངས་གཙོའི་ལམ་ལུགས་དེ་རྒྱ་ནག་དམར་ཤོག་ཚོགས་པར་མཚོན་ན་མགོ་རྟིང་སློག་སྲིད་པའི་ཉེན་ཁ་ཞིག་ལ་མཐོང་བཞིན་ཡོད། ཨ་རི་དང་རྒྱ་ནག་ཕྱོགས་གཉིས་ཀར་མཚོན་ན་ཐེ་ཝན་ནི་རང་དབང་དང་རང་དབང་མེད་པ་དམངས་གཙོ་དང་སྒེར་སྡེམ་གྱི་ས་མཚམས་གྱེས་མཚམས་དེ་ཆགས་ཡོད་ལ་དེ་འདྲའི་གནས་སྟངས་ཆགས་དུས་ཐེ་ཝན་གླིང་ཕྲན་དེ་ངེས་པར་དུ་རྩོད་དགོས་པའི་ས་ཁུལ་དེ་ཆགས་ཡོད་པ་རེད་ལ། འདས་པའི་མི་ལོ་སུམ་ཅུ་མ་ཟིན་གི་རིང་ཐེ་ཝན་གླིང་ཕྲན་གྱི་ཆབ་སྲིད་དབུ་ཁྲིད་ཚོ་དམངས་གཙོའི་འོས་ཤོག་གི་ལམ་ནས་འདེམས་པ་ལྟར་ཐེ་ཝན་ནི་དམངས་གཙོའི་རྒྱལ་ཁབ་ཅིག་ཡིན་པའི་གོ་ས་ནི་རྩོད་མེད་ཡིན་ལོ་དེ་དག་གི་རིང་ཐེ་ཝན་གྱི་དམངས་གཙོའི་ལམ་ལུགས་ཀྱིས་རྒྱ་ནག་སྐམ་སའི་གཞུང་དམངས་གཉིས་ལ་ཤུགས་རྐྱེན་ཐེབས་ཡོད་དམ་ཞེ་ན། ཐེ་ཝན་གྱི་གནད་དོན་ལ་རྒྱུས་མངའ་ཆེ་བའི་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས་ཐེ་ཝན་གྱི་དམངས་གཙོའི་ལམ་ལུགས་ཀྱིས་ཤོག་བུ་སྣུམ་ཟོས་བཞིན་རྒྱ་ནག་ལ་རིམ་པས་ཤུགས་རྐྱེན་ཐེབས་ཡོད་པར་ངོས་འཛིན་གནང་འདུག། ཐེ་ཝན་གཞུང་གི་སྲིད་འཛིན་ཐད་འདེམས་གི་འོག་གི་རེ་ད་དམངས་གཙོ་འདི་གཅིག་གིས་གཅིག་གོ་གཅིག་ནུས་པའི་ཡིན་དེ་ལག་བསྟར་རེད་རེ་ད་དུང་གི་གིན་ན་ད་ད་ལོ་སྲིད་འཛིན་འོས་འདེམས་འདི་གིན་ན་ཐེངས་ང་ལྔ་བ་རེད་གོ་རིམ་འདིའི་ཁྲོད་ནས་འོག་གི་རེ་ད་རྒྱ་ནག་མི་དམངས་ལ་མཚོན་ན་ད་ད་དུང་གིན་ན།

ཀྲུང་ཧྭ་མི་སེར་རྒྱལ་ཁབ་གསར་འཛུགས་ནང་མའོ་ཙེ་ཏུང་གིས་རྒྱ་ནག་སྐམ་སར་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས། ཡིན་ནའང་ཅང་ཅེ་ཧྲི་དང་མའོ་ཙེ་ཏུང་གཉིས་ཀས་ཐེ་ཝན་དེ་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་མེད། དགོད་བྲོ་བ་ཞིག་ལ་དངོས་ཡོད་གནས་སྟངས་ནི་དེ་རིང་གི་ཐེ་ཝན་དེ་དོན་གྱིས་རང་དབང་གི་རྒྱལ་ཁབ་ཅིག་ཆགས་ཡོད་ལ། ཅང་ཅེ་ཧྲིས་ཕྱིར་རྒྱ་ནག་ལ་འགྲོ་རྒྱུའི་ཕུགས་སེམས་འགྲུབ་མེད་ལ་མའོ་ཙེ་ཏུང་གི་མེས་རྒྱལ་གཅིག་གྱུར་གྱི་ཧམ་སེམས་ཀྱང་འགྲུབ་མེད། དེས་དེ་རིང་རྒྱ་ནག་སྐམ་ས་ཆེན་པོ་དེ་རྒྱལ་ཁབ་སྟོབས་ཆེན་ཞིག་ཏུ་བརྗེས་ནས་ཐེ་ཝན་གྱི་ཉེན་ཁར་གྱུར་ཡོད་པ་མ་ཟད་ཐེ་ཝན་གཅིག་གྱུར་གྱི་བསམ་བློ་ལ་འགྱུར་བ་བྱུང་མེད། འོ་ན་རྒྱ་ནག་པེ་ཅིན་གཞུང་གིས་ད་བར་དུ་ཅིའི་ཕྱིར་དུ་ཐེ་ཝན་གཅིག་གྱུར་བྱེད་མ་ཐུབ་པ་རེད། མ་འོངས་པར་གཅིག་གྱུར་བྱེད་ངེས་རེད་དམ་ཟེར་ན་ལྷ་སྡེ་གནམ་ལོ་ཡག་གིས་རྒྱ་ནག་པེ་ཅིན་གཞུང་གིས་ཐེ་ཝན་ཟ་མ་ཐུབ་པ་མ་གཏོགས་ཟ་ན་མི་འདོད་པ་མ་རེད་ཅེས་དཔྱད་བརྗོད་སྤེལ་སོང། ཐའེ་ཝན་ལ་བཀའ་རྒྱ་དང་རྒྱ་ནག་དམར་ཤོག་གཞུང་གི་བཙན་འཛུལ་ཡིད་འདུན་དེ་མའོ་ཙེ་ཏུང་ནས་པ་ལས་ཞི་ཅིན་ཕིང་བར་དུ་གྱི་ན་ཨ་ཏི་མུ་མཐུད་དུ་གཉེར་ཡོད་པ་རེད། ཡིན་ན་ར་དོན་མངོན་འགྱུར་བྱུང་ཡོད་མ་རེད། རྒྱུ་མཚན་ཆི་ཟིག་ག་གི་སྟེང་ན་ཐའེ་ཝན་གྱི་གྱི་ན་གནས་དུ་བཀའ་རྒྱ་དང་མཚོ་ཐོག་གི་འགག་སྒོ་དང་པོ་ཡིན་མི་ཁུག་གི་ཨ་རི་གི་གྱི་སྲུང་སྐྱོབ་གི་འོག་ན་ཡོད་པ་རེད། ཨ་ནི་དེ་ཐའེ་ཝན་མཚོ་འགག་དེ་འཛམ་གླིང་གི་དཔལ་འབྱོར་གྱི་ཕྱེད་ཀ་གི་ཚོང་ལམ་རེད། དེའི་རྒྱུ་མཚན་གྱི་གྱི་ན་འདིའི། ཐའེ་ཝན་ལ་བཀའ་རྒྱའི་དུ་འཛམ་གླིང་རང་བཞིན་གྱི་གྱི་ན་སྲུང་སྐྱོབ་ཅིག་ཐོབ་གི་ཡོད་པ་རེད། གཉིས་ནས་ཐའེ་ཝན་གྱི་ནང་དུ་ད་ལྟ་ཚན་རིག་གི་གྱི་ན་ལག་རྩལ་དང་མ་གསར་གཏོད་གི་གྱི་ན་ཡང་ཡང་གྱི་ན་ས་ཆ་གལ་ཆེན་གཅིག་ཆགས་གི་ཡོད་པ་རེད། འདིས་འཛམ་གླིང་ལ་ད་དཔལ་འབྱོར་དང་དམག་དོན་དང་གི་སྤྱོད་ཕྱོགས་མང་ཟིག་ག་ཤུགས་རྐྱེན་རིམ་པས་གྱི་ན་སྤྲད་གི་ཡོད་པ་རེད། དེ་རིང་གི་ཐའེ་ཝན་དེ་དམངས་གཙོ་རྒྱལ་ཁབ་ཞིག་ཏུ་གྱུར་བ་མ་ཟད་སྲིད་འཛིན་འོས་འདེམས་ཐེངས་ལྔ་བ་དེ་སྤེལ་བཞིན་ཡོད་ལ་ད་རེས་ཚེས་བཅུ་གསུམ་ཉིན་གྱི་འོས་འདེམས་ཁྲོད་ཆབ་སྲིད་ཚོགས་པ་སུ་ལ་རྒྱལ་ཁ་ཐོབ་ཀྱང་རྒྱ་ནག་དམར་ཤོག་གཞུང་གི་གཅིག་གྱུར་གྱི་རེ་བ་ལ་སྡིགས་སྐད་ཞིག་ཆགས་ཡོད། རྒྱ་ནག་པེ་ཅིན་གཞུང་གིས་ད་རེས་ཀྱི་འོས་འདེམས་དེ་ནི་ཞི་བདེ་དང་དམག་འཁྲུག་བར་གྱི་གདམ་ག་ཡིན་ལུགས་སྔོན་ནས་འཇིགས་སྐུལ་བྱས་ཡོད་པ་བཞིན་ཐེ་ཝན་བདུན་རྒྱུན་ཚན་པས་ཆབ་སྲིད་ཚོགས་པ་སུ་ལ་རྒྱལ་ཁ་ཐོབ་ཀྱང་རྒྱ་ནག་པེ་ཅིན་གཞུང་གིས་ཐེ་ཝན་ལ་དམག་དོན་དང་དཔལ་འབྱོར་གྱི་ལྗིད་གནོན་མུ་མཐུད་ནས་སྤྲོད་ངེས་ཡིན་པ་མ་ཟད་ད་དུང་གཞི་རྒྱ་ཇེ་ཆེར་འགྲོ་སྲིད་པ་ཚོད་དཔག་བྱེད་དགོས། དེ་རིང་གི་དེང་དུས་བོད་ཟེར་གོ་ནོ་གི་ལེ་ཚན་ནང་ང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གི་ལོར་རྒྱ་ནག་དེ་གཞི་ནས་གསར་འགོད་པ་བཙོན་དུ་འཇུག་མཁན་ཡུལ་གྲུ་སྡུག་ཤོས་དང་པོ་དེ་ཆགས་ཡོད་པའི་སྐོར་བོད་བསྒྱུར་གྱིས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ། གོང་དུ་ངོ་སྤྲོད་བྱས་པ་བཞིན་བཙན་བྱོལ་དུ་དུས་ཡུན་གང་འཚམ་འདས་པའི་རྗེས་རང་ཡུལ་དུ་ཕྱིར་ལོག་བྱེད་མཁན་གྱི་བོད་མི་ཚོ་གི་ཐོག་རྒྱ་ནག་གཞུང་གིས་དབྱེ་འབྱེད་དང་ལྷག་པར་དུ་ཐོབ་ཐང་ལག་ཁྱེར་དང་ལས་ཀ་མ་རག་པའི་དམིགས་བསལ་གྱི་དཀའ་ངལ་བཟོས་ཡོད་པ་ཡོངས་གྲགས་ཀྱི་གནས་ཚུལ་ཆགས་ཡོད་དེས་ན་འདིའི་ཐད་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་འབྲེལ་ཡོད་ལས་བྱེད་ནོར་རྒྱས་ལགས་ཀྱིས་ཞིབ་འཇུག་གནང་བ་བརྒྱུད་གནས་ཚུལ་ཤེས་རྟོགས་བྱུང་བའི་ནང། དཀའ་ངལ་འཕྲད་པའི་རྒྱུ་རྐྱེན་གཙོ་བོ་ཞིག་ནི་ཕྱིར་ལོག་བྱེད་མཁན་གྱི་བོད་མི་ཚོ་ལ་ཁྱིམ་ཐོ་མ་རག་པའི་དཀའ་ངལ་ཆེན་པོ་ཟིག་རེད། ཁྱིམ་ཐོ་མ་རག་པ་ཡིན་ན་རང་བཞིན་གྱིས་ཐོབ་ཐང་ལག་ཁྱེར་རག་གི་མེད་པར་སོང་དེ་གཉིས་མ་ཐོབ་ན་འཚོ་བ་སྐྱེལ་རྒྱུ་དཀའ་ངལ་འཕྲད་ཀྱི་ཡོད་ཅེས་ཁོང་གིས།

འཛུལ་ཞུགས་བྱེད་ཀྱི་འབད་བརྩོན་བྱས་པ་ན་འཛུལ་ཞུགས་བྱེད་རྒྱུ་ལ་ཡ་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་ད་བར་སླར་ལོ་རུ་ཟིན་ན་འཛུལ་ཞུགས་བྱེད་མ་ཐུབ་པ་ལྷག་ཡོད་ཅིག་དེ་འདྲ་གི་དཀའ་ངལ་ཡོད་ཅིག་ད་དེ་མ་ཟད་པའི་སྔོན་མ་སྔོན་མ་འདྲ་བ་ཡིན་པ་ཡིན་ན་ད་བར་བོད་ལ་ཕ་ཡུལ་ལ་ཕར་ལོག་འགྲོ་མཁན་མང་པོ་ཅིག་སོ་སོའི་གྲོང་ཚོ་འདྲ་བ་ལ་ཡ་ཨ་ནི་འཇམ་ཐིང་ཐིང་རུ་བསྡད་ན་ཅིག་རྙོག་དྲ་བྱེད་མཁན་མེད་པ་ག་གི་དེ་འདྲ་གི་གནས་སྟངས་ཅིག་སྔོན་མ་ཡོད་རེད་ད་དེ་རིགས་ཀྱི་ས་བོད་ས་ཡོངས་རྫོགས་བུ་ལེ་ཡ་ཞིང་འབྲོག་ཁུལ་ནས་མི་མང་པོ་ཕྱོགས་གཅིག་ཕར་ཚུར་སྤོ་བསྒྱུར་བྱེད་ཀྱི་ཡོད་དུས་ད་ས་གནས་འདྲ་མི་འདྲ་ལ་ཕར་ཚུར་སྤོས་ཀྱི་ཡོད་དུས་ཞིང་འབྲོག་གི་བུ་ལེ་ས་གནས་ཀྱི་བུ་ལེ་ཡིན་པ་ཡིན་ནའི་ཅིག་ཁ་ཁུ་སིམ་པའི་ཅིག་འཇམ་ཐིང་ཐིང་གི་སྡོད་ཡས་ཀྱི་སྔོན་མ་གི་ལམ་ལུགས་ཚུལ་ཅིག་ཡོད་པ་དེ་ཡས་གོ་སྐབས་དུ་མ་བཟུང་ནས་དེ་ཡས་རྫོགས་ཚར་བ་སོགས་གྲོགས་ཅིག་ཆགས་ཀྱི་འདུག། རྒྱ་གཞུང་གིས་ཕྱི་ཕྱོགས་སུ་གནས་པའི་བོད་མི་རྣམས་ཕྱིར་ལོག་གནང་བ་ཡིན་ན་དགའ་བསུ་ཡོད་ཟེར་དྲིལ་བསྒྲགས་ཆེན་པོ་བྱ་གི་ཡོད་ན་རེད་དོན་དངོས་སུ་དེ་འདྲ་མིན་པའི་སྐོར་ཁོང་གིས་མུ་མཐུད་གསུངས་ན། མི་འགའ་ཤས་ཡང་བོད་ལ་ལོག་ཕེབས་མཁན་དེ་ཚོ་སོ་སོ་ལྟར་རྒྱུ་མཚན་འདྲ་མིན་སྣ་ཚོགས་ཀྱི་ཐོག་ནས་ཕར་ལོག་ཕེབས་དགོས་བྱུང་གི་ཡོད་རེད་དེ་འདྲ་གི་ཐོག་ནས་ཕེབས་པའི་སྐབས་སུ་ཡང་གཅིག་མཚམས་རེ་ས་གནས་ས་གནས་ཀྱི་གཞུང་གི་ལས་བྱེད་པ་ཚོ་གི་སྲིད་ཇུས་ལག་བསྟར་བྱེད་སྟངས་དེ་སེ་ཕྲན་བུ་མ་འདྲ་བ་ཡོང་གི་འདུག་ས་གནས་འགའ་ཤས་ལ་ཡིན་པ་ཡིན་ན་གཅིག་ལོག་ཕེབས་མཁན་ཚོར་ཡང

དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་རྔམ་བརྗིད་མ་ཐུབ་ཅིག་གིས་ཡང་མཚམས་ཅིག་ཁྱིམ་ཐོ་དེ་ཐོ་འགོད་བྱེད་ཐུབ་ཀྱི་ཡོད་པ་ཡིན། ད་དེ་འདྲའི་ཅིག་ནས་ཕར་ལོག་ཕེབས་པ་དང་དེ་འདྲའི་གི་ཐོ་འགོད་བྱེད་ཐུབ་པའི་གི་གནས་སྟངས་ཅིག་ཆགས་པའི་བར་དུ་ལ་ཡ་ད་དེ་འདྲའི་ལོ་དྲུག་འགྲོ་ཅིག་ལོ་དྲུག་ད་ཟ་མ་ཟིན་མེད་འགྲོ་ཅིག་ཕུ་ཀན་ཀི་མ་ལི་ཡ་ཕར་ཡ་མེད་ཚུར་མེད་བྱས་ནས་འདུག་ཟེར་ནས་གནས་སྟངས་ཅིག་ལྷག་བྱས་དེ་འདྲའི་གི་ཐོག་ནས་སོ་སོ་གི། མི་ཚེ་སྐྱེལ་ཡས་རེད་འཚོ་བ་སྐྱེལ་ཡས་རེད་གང་འདྲ་ཅིག་ཐོག་ཡིན་པ་ནའི་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་པ་དེ་ད་ནས་ང་ཚོས་ཀྱིས་ཉམས་ཞིབ་བྱས་པའི་ཐོག་ནས་གསལ་པོ་མཐོང་གི་འདུག་ཞུ་ཡས་ཡིན། ཉེ་བའི་ཆར། རྒྱ་ནག་གཞུང་ནས་རྒྱ་གར་བརྩིས་པའི་ཕྱི་རྒྱལ་ཡུལ་གྲུ་ཁག་ནས་བོད་ནང་བསྐྱོད་མཁན་ཚོ་ལ་ཐོངས་མཆན་བི་ཛ་སྤྲོད་རྒྱུ་འགོ་བཙུགས་ཡོད་ཀྱང་དེ་སྔ་བོད་ནས་གཉེན་འཕྲད་དང་གསུང་ཆོས་ཞུ་བར་བཅར་ནས་ཕྱིར་བོད་ལ་ལོག་མཁན་ཚོ་གི་ཐོག་ལ་དམིགས་བསལ་དབྱེ་འབྱེད་བྱས་ནས

ཁོང་ཚོ་ཕྱི་རུ་ལོག་གི་དབང་དུ་བཏང་ན་ཡང། དུས་རྒྱུན་དུ། ཁོང་ཚོ་གི་ཐོག་ལ་སོ་ལྟ་བྱས་པ་དང་དགོས་ངེས་ཀྱི་མཐུན་རྐྱེན་མི་སྤྲོད་པ། ས་གནས་ཀྱི་ཐེམ་ཐོའམ་གཏན་སྡོད་ལག་ཁྱེར་སྤྲོད་རྒྱུར་ནར་འགྱངས་བཏང་བ་སོགས་གཞི་རྩའི་ཐོབ་ཐང་ལ་དབྱེ་འབྱེད་བྱེད་ཀྱི་ཡོད་པ། དེ་བཞིན་འཕྲོད་བསྟེན་གྱི་གནད་དོན་གྱི་ཐད་ནས་ཐོབ་ཐང་འདྲ་མཉམ་མེད་པའི་སྐོར་བཀོད་པས་ན། ཕྱིར་ལོག་མཁན་བོད་མི་ཚོ་ལ། ས་གནས་ཀྱི་སྨན་ཁང་ཁག་ཅིག་གི་ནང་སྨན་བཅོས་བྱ་རྒྱུ་གི་ཐོབ་ཐང་རག་རྒྱུ་ཁག་པོ་ཡོད་པ། ལྷག་པར་དུ་ཉེ་བའི་ལོ་ཤས་ཀྱི་གོང། ཏོག་དབྱིབས་རིམས་ནད་ཀྱི་སྐབས། འགོག་ཁབ་རྒྱག་རྒྱུ་གི་ཐད་ལ་ཡང་དཀའ་ངལ་འཕྲད་པའི་རིགས་བྱུང་ཡོད་སྐད། རྒྱ་གར་ལྷོ་ཕྱོགས་ནས་དགེ་འདུན་པ་ཞིག་གིས་གནས་ཚུལ་མཁོ་སྤྲོད་བྱས་པའི་ནང། གྲྭ་ཚང་ནས་ཕྱིར་བོད་ལ་ལོག་མཁན་གྱི་གྲྭ་བ་ཞིག་ནད་མནར་གྱི་སྐབས་སྨན་བཅོས་ཡག་པོ་མ་བྱུང་བའི་རྐྱེན་གྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་མ་ཕྱིན་པའི་གོང་ཙམ་ཞིག

ཐོབ་ཐང་ལག་ཁྱེར་དགོས་སྐོར་གྱི་སྒྲིག་གཞི་ཇེ་དམ་དུ་བཏང་ཡོད་པ། དེ་བཞིན་དུ་བོད་ཀྱི་དུས་བབ་ཀྱིས་བོད་ཀྱི་རྒྱལ་ས་ལྷ་སར་གནས་སྡོད་བོད་མི་ཞིག་གིས་རྒྱ་གར་དང་དེ་མིན་གྱི་ཡུལ་གྲུ་གཞན་ནས་ཕྱིར་ལོག་བྱས་པའི་བོད་མི་མང་པོ་ཞིག་ལ་འགྲུལ་བཞུད་དང་ཐེམ་ཐོ་ཐོ་འགོད་བྱེད་པར་དཀའ་ངལ་འཕྲད་བཞིན་པའི་སྐོར་འགྲེལ་བརྗོད་བྱས་པ་ཁག་ལུང་འདྲེན་གྱིས་ཉིས་སྟོང་ཉི་ཤུ་ཐམ་པ་གྱི་ཟླ་བ་བརྒྱད་པ་ནས་བཟུང་མཚོ་སྔོན་གྱི་ཕྱོགས་ཀྱི་འབྲེལ་ཡོད་དབང་འཛིན་པས་ཁུལ་དེའི་རྫོང་ཡོངས་ཀྱི་ཐེམ་ཐོ་ལ་ཞིབ་བཤེར་བྱས་པ་བརྒྱུད། ཕྱིའི་རྒྱལ་ཁབ་ཁག་ཏུ་གནས་སྡོད་བྱས་ཡོད་རིགས་ཤེས་རྟོགས་བྱུང་ཚེ། ཐེམ་ཐོ་མེད་པ་བཟོས་ཡོད་ལུགས་ཀྱང་གསལ་སྟོན་གནང་ཡོད་སྐོར། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས